ཐར་པའི་དོན་དུ་ཚེར་མ་ལ། ཚེར་མ་ལ་ཐར་པའི་དོན་དུ། འོངས་པས། བདག་ལའང་བདག་རང་ཉིད་ཀྱིས། བདག་རང་ཉིད་ཀྱིས། ཁ་ཅིག་ཐར་པའི་དོན་དུ་ཚེར་མ་ལ། འགྲེ་བ་དང། གཡང་ལ་མཆོངས་པ་ལ་སོགས་པ་གནོད་པ་བྱེད་པ་དང།

ཁ་ཅིག་བུད་མེད་དང་ནོར་ལ་སོགས་པ་ཐོབ་པར་བྱ་བའི་ཕྱིར་རྔམ་ཞིང་ཁྲོས་པས་ཟས་གཅོད་པ་ལ་སོགས་པ་བྱེད་པ་དང། ཁ་ཅིག་ཚེར་མས་ཚེར་མ་འགྲེ་བ་ཚེར་མ་ཚེར་མ་ལ་འགྲེ་བ་འགྲེ་བར་བྱའོ།

གཡང་དུ་མཆོངས་པ། མཆོངས་པ་སོགས་གནོད་པ་བྱེད་པ་དང་ཁ་ཅིག་བུད་མེད་དང་ནོར་ལ་སོགས་པ་ཐོབ་ཤིང་རྔམ་ཞིང་ཁྲོས་པས་ཟས་གཅོད་པ་ལ་སོགས་པ་བྱེད་པ་ཁ་ཅིག་འགག་ཅིང་གཡང་སར་མཆོངས། དུག་དང་མི་འཕྲོད་ཟ་བ་དང། བསོད་ནམས་མ་ཡིན་སྤྱོད་པ་ཡིས་རང་ལ་གནོད་པ་བྱེད་པ་ཡོད་ད་རང་བཞིན་རྒྱལ་པོ་དེ་ཚོ་དང་གང་པོ་དུག་མི་འདོགས་ཁ་ཅིག་ཉོན་མོངས་ནས་འགག་ཅིང་གཡང་སར་མཆོངས་པ་དུག་དང་མི་འཕྲོད་པ་ཟ་བ། བསོད་ནམས་མ་ཡིན་པ་ངན་འགྲོའི་རྒྱུ། སྡིག་པ་སྤྱོད་པ་ཡིས་རང་ལ་ཚེ་འདི་དང། ཕྱི་མར་གནོད་པ་བྱེད་པ་ཡོད་པས་རང་ལ་གཞན་གྱིས་གནོད་པ་བྱས་པ་རྒྱུ་མཚན་དུ་བྱས་ནས་ཁྲོ་བར་ག་ལ་རིགས་ཟེར་ཐ་ཀ་ཅི། མ་ཤེས་པའི་དབང་གིས་དེ་འདྲ་བྱེད་མཁན་ཡོད་པ་དག་དེ་འདྲ་བྱེད་དུས་ཚེ་ནས་དེ་ལས་གནོད་པ་བྱས་ན་གཙང་ནི། ངས་འགྲིག་གི་མེད་པས་སེམས་གནོད་པ་བྱེད་རྒྱུ་བཞག་དེ་ལ་སྙིང་རྗེ་སྐྱེ་དགོས་ཡོད་ཞུ་ནུ་ནུ་ག་ད་མ་ཤི་འདུག་རྒྱུ་དེ་འདྲ་ཀྱང་ཆོག་པས་བསམ་དེ་གས་དེ་སྒོམ་དགོས་ཀྱི་རེད་གསུངས། གཉིས་པ་མི་ཤེས་པས་རང་ཡང་གསོད་ན་ཟག་མི་ཤེས་པ་ཁ་ཅིག་ནི་མི་ཤེས་པས་རང་ཡང་གསོད་ན་གཞན་ལ་གནོད་པ་བྱེད་པ་ལ་ངོ་མཚར་མི་ཆེ་བ་ནི། གང་ཚེ་ཉོན་མོངས་དབང་གྱུར་པས་བདག་སྡུག་ཉིད་ཀྱང་གསོད་བྱེད་པ་དེ་ཚེ་དེ་དག་གཞན་ལུས་ལ་གནོད་མི་བྱེད་པར་ཇི་ལྟར་འགྱུར། གང་གི་ཚེ། རང་ཉིད་ཉོན་མོངས་པའི་དབང་དུ་གྱུར་པས་བདག། རང་གི་སྙིང་དུ་སྡུག་ཅིང་ཕངས་པ་ཉིད་ཀྱང་གསོད་པར་བྱེད་པ་དེའི་ཚེ། དེ་དག་གཞན་གྱི་ལུས་ལ་གནོད་པ་མི་བྱེད་པར་ཇི་ལྟར་འགྱུར། གནོད་པ་བྱེད་པ་མི་འཚམ་པར་བཟུང་ནས་ཁྲོ་བར་མི་རིགས་སོ། གནོད་པ། གནོད་པ་བྱས་པ་དེ་ལ་དེ་མི་འཚམ་བཟུང་ཡས་མོ་བཟུང་མི་འཚམ་མི་འཚམ་པར་བཟུང་ནས་དེ་ལ་ཁྲོ་བར་མ་བྱེད་ཡས་ད་གོ་མི་བཞིན་པའོ་དེ་འདྲ་གི་དེ་འདྲ་གི་རིགས་དེ་འདྲ་ད་མང་གི་ཡོད་པ་ཅིག་བསྟན་ནའོ་དེ་འདྲ་གསུམ་པ་དེས་ན་སྙིང་རྗེ་བྱ་བར་རྒྱུ་མཚན་དེ་ཚོ་ལ་དེ་ན་དེ་ཚོ་གོང་གི་དེ་ཚོ་ལ་ད་སྙིང་རྗེ་དེ་བས་ཀྱང་ཁྲོ་རྒྱུ་བཞག་ནས་སྙིང་རྗེ་བྱ་དགོས་པ་དེ་ལ་སྙིང་རྗེ་བྱ་བར་རིགས་པ་ནི་ཉོན་མོངས་སྐྱེས་པས་དེ་ལྟ་བུར་བདག་གསོད་ལ་སོགས་ཞུགས་པ་ལ་སྙིང་རྗེ་བརྒྱ་ལ་མ་སྐྱེས་ན། ཁྲོ་བར་འགྱུར་བ་ཅི་ཐ་ཚིག། དེས་ན་ཉོན་མོངས་སྐྱེས་པས་སྐྱེ་བས། དེས་ན་ཉོན་མོངས་སྐྱེས་སྐྱེ་བས་པ། སྐྱེ་བས་སྔར་བཤད་པ། སྐྱེས་པས་སྐྱེ་བས་སྔར་བཤད་པ། དེ་ལྟ་བུར་གཞན་ལ་གནོད་པ་བྱེད་པ་དང་ཉོན་མོངས་སྐྱེས་པས། བདག་གསོད་པ་ལ་སོགས་པ་ལ་ཞུགས་པ་ལ་སྙིང་རྗེ་བྱ་བར་འོས་ཤིང། སྙིང་རྗེ་བརྒྱ་ལ་མ་སྐྱེས་ན་ཡང་དེ་དག་ལ་སྙིང་རྗེ་མ་སྐྱེས་ན་ཡང་དེ་དག་ལ་ཁྲོ་བར་འགྱུར་བ་ཅིའི་ཕྱིར། ཐ་ཚིག་སྟེ། ཁྲོ་བར་ཤིན་ཏུ་མི་རིགས་སོ། ཁྲོ་བར་འགྱུར་བ་ཅིའི་ཐ་ཚིག་ཟེར་ན། ཅིའི་ཐ་ཚིག་སྟེ། ཁྲོ་བར་ཤིན་ཏུ་མི་རིགས་ཅིའི་ཐ་ཚིག། ཁྲོ་བ་ཞིག་ག་ནས་རིགས་པ། འོ་དེ་འདྲ་ཡིན་པ་གཉིས་པ། ཁྲོ་བའི་རྒྱུ་དགག་པ་ལ་གསུམ་ཟ། ཁྲོ་བའི་རྒྱུ་འགགས་པ་ལ། བྱིས་པ་རང་གི་རང་བཞིན་ཡིན་ན། བྱིས་པ་རང་གི་རང་བཞིན་ཡིན་ན་ཁྲོ་བར་མི་རིགས་པ་དང། གནོད་པ་བྱེད་པའི་སྐྱོན་དེ་གློ་བུར་བ་ཡིན་ན་ཡང་ཁྲོ་བར་མི་རིགས་པ། དངོས་སམ་བརྒྱུད་པའི་རྒྱུ་ལ་བརྟགས་ནས་ཁྲོ་བར་མི་རིགས་པའོ། མི་རིགས་པ་དེ་ལ་རྒྱུ་ལ། ཁྲོ་བའི་རྒྱུ་ལ་བརྟགས་ནས་ཁྲོ་མི་རིགས་པ་དང་རྒྱུ་མཚན་གསུམ་དང་པོ། བྱིས་པ་རང་གི་རང་བཞིན་ཡིན་ན་ཁྲོར་མི་རིགས་པ་ནི། གལ་ཏེ་གཞན་ལ་འཚེ་བྱེད་པ་བྱིས་པ་རྣམས་ཀྱི་རང་བཞིན་ན་དེ་ལ་ཁྲོ་བར་མི་རིགས་ཏེ། སྲེག་པའི་རང་བཞིན་མེ་བཀོན་འདྲ། སྲེག་པའི་རང་བཞིན་མེ་བཀོན་འདྲ། སྲེག་པའི་རང་བཞིན་མེ་བཀོན་འདྲ། གལ་ཏེ་གཞན་ལ་འཚེ་བར་བྱེད་པ་བླང་དོར་མི་ཤེས་ཤིང་ཤེས་ཀྱང་ཉོན་མོངས་ཤས་ཆེ་བའི་བྱིས་པ་རྣམས་ཀྱི་རང་བཞིན་ཡིན་ན་དེ་ལ་ཁྲོ་བར་མི་རིགས་ཏེ། སྲེག་པའི་རང་བཞིན་གྱི་མེ་ལ་ཞེ་བཀོན་ཞིང་ཁྲོ་བར་བྱེད་པ་མི་རིགས་པ་དང་འདྲའོ། མེ་དེ་རང་བཞིན་གྱིས་ཚ་ཞིང་སྲེག་པ་བས་སུ་ནས་སྲེག་པའི་རང་བཞིན་མེ་ལ་དེ་ནི་བཀོན་ཞིང་ཁྲོ་བར་བྱེད་པ་དེ་མི་རིགས་པ་དང་འདྲ་བ་བས་སུ་བྱིས་པ་ཡག་གི་རང་བཞིན་དེ་འདྲ་ཡིན་ན། གཉིས་པ། གནོད་པ་བྱེད་པའི་སྐྱོན་དེ་གློ་བུར་བ་ཡིན་ན་ཡང་ཁྲོ་བར་མི་རིགས་པ་ནི་འོན་ཏེ་སྐྱོན་དེ་གློ་བུར་ལ་སེམས་ཅན་རྒ་ཤི། སེམས་ཅན་རང་བཞིན་ས་སེམས་ཅན་རང་བཞིན་དེས་པ་ནའང་ས། འོན་ཏེ་ཁྲོ་བར་མི་རིགས་ཏེ་མཁའ་ལ་དུད་འཐུལ་བཀོན་པ་བཞིན་ས། འོན་ཏེ་གཞན་ལ་འཚེ་བའི་སྐྱོན་དེ། གཞན་ལ་འཚེ་བའི་སྐྱོན་དེ་གློ་བུར་དུ་བྱུང་བ་ཡིན་ན། སེམས་ཅན་གྱི་རང་བཞིན་བཟང་ཞིང་དེས་པ་ཡིན་ན་ཡང། སོང་གསོན་ཚར་སེམས་ཅན་དམྱལ་ཡི་གེ་སྨྲ་ཞིང་ལོག་པར་བྱེད་ད་ནི་གློ་བུར་གྱི་སྐྱོན་དེ་བྱུང་ན། སེམས་ཅན་གྱི་རང་བཞིན་བཟང་ཞིང་དེས་པ་མཁས་པ་ཡིན་ན་ཡང། བཟང་ཞིང་དེས་པ་ཡིན་ན་ཡང། འོན་ཀྱང་གནོད་བྱེད་ལ་ཁྲོ་བར་མི་རིགས་ཏེ། ནམ་མཁའ་ལ་གློ་བུར་དུ་དུ་བ་འཐུལ་ན། ནམ་མཁའ་ལ་ཞེ་བཀོན་ཞིང་བསྐམས་པ་མི་རིགས་པ་བཞིན་ནོ། ནམ་མཁའ་ལ་ཁོང་ཁྲོ་ཟ་མི་རིགས་པ་དེ་དང་གཅིག་པ་བས། གསུམ་པ་དངོས་སམ་བརྒྱུད་པའི་རྒྱུ་ལ་བརྟགས་ནས་ཁྲོ་བར་མི་རིགས་པ་ནི། ཕ་རོལ་གནོད་པ་བྱས་པས་ཁྲོ་བར་འོང་བ་དེ་བརྟགས་པ་ན་ཡང་ཨ་ནི་རྩོད་པ་བཀོད་ནས་ཕ་རོལ་པོས་གནོད་པ་བྱས་པས་ཁྲོ་བར་རིགས་སོ་ཞེ་ན། དབྱུག་པ་ལ་སོགས་དངོས་བཀོལ་ཏེ་གལ་ཏེ་འཕེན་པ་ལ་ཁྲོ་ན་དེ་ཡང་ཞེ་སྡང་གིས་རྦད་པས།

ད་ནི་ཉིད་ཡིན་ན་ཡིན་པ་ཡོད་ཉིད་ཟིག་གཉའ་ཡོད་པ་ཡོད་ཁ་ཤས་དང་དོན་སོང་ཉིད་ཡིན་ན་ང་ཟིག་གི་ད་ཉིད་ཡིན་ན་ཞིག་ལ་དངོས་སོ་ས་བདག་ལ་འགྲེལ་པ་ལ་གང་གསུང་བ་ན་དངོས་སུ་གནོད་བྱེད་ལ་ཁྲོ་ན་དབྱུག་པ་དང་མཚོན་ལ་སོགས་པ་དངོས་སུ་བཀོལ་ཏེ་ས་དེ་དག་གིས་གནོད་པ་བྱས་པས་དེ་ལ་ཁྲོ་བར་རིགས་ལ། དེས་རང་དབང་དུ་དེས་རང་དབང་དུ་གནོད་པ་ད་ཡང་ནི། དེས་རང་དབང་དུ་གནོད་པ་བྱས་པ་མ་ཡིན་གྱི་སྐྱེས་བུས་འཕངས་པས་གལ་ཏེ་འཕེན་པར་བྱེད་པ་ལ། ཁྲོ་ན་ས་སྐྱེས་བུ་དེ་ཡང་ཞེ་སྡང་གིས་རང་དབང་མེད་པར་རྦད་པས་ཉིས་ན་སྟེ། འགྲེལ་པ་ནི་ཉིས་ན་ནི་རང་བས་འགྲེལ་པ་ད་ནི་ལ་གཉིས་སུ་ནོ་འགྲེལ་པ་དེ་ཉིས་ན་སྟེ་གཉིས་སུ་འམ་ས་སྐྱེས་དེ་ཚོར་གཉིས་སུ་ནོ་ག་གཉིས་ན་སྟེ་གང། གཉིས་སུའམ་ཟེར་ནུ་ག། གོ་བ་ཉ་གཉིས་ནུ་ག། གཉིས་ན་སྟེ་གཉིས་སུའམ། ཅི་ནས་ཀྱང་ཁྲོ་ན་ཞེ་སྡང་ལ་ཁྲོ་བར་རིགས་སོ། ས་ད་འདི་ཞག་ནས་འགྲིག་གི་མི་གདའ། འགལ་བ་མ་རང་ལས་ནུ་ག། གཉིས་ན་སྟེ་གཉིས་སུའམ་ཟེར་ནུ་ག། གཉིས་ན་སྟེ་གཉིས་སུའམ། ཅིས་ཀྱང་ཁྲོ་ན་ཞེ་སྡང་ལ་ཁྲོ་བར་རིགས་སོ། ས་ད་འདི

གསུམ་པ་མི་འདོད་པ་བྱུང་ན་རང་གི་ཉེས་པར་བསམ་པ་ལ་གཉིས། དངོས་ཀྱི་དོན་རྩོད་པ་སྤང་བའོ། དང་པོ་དངོས་ཀྱི་དོན་ནི་ལ་ལྔ་ནོ། དང་པོ་དངོས་ཀྱི་དོན་ལ་ལྔ། དངོས་ཀྱི་དོན་ལ་ལྔ། གཞན་གྱིས་རང་ལ་གནོད་པ་བྱེད་པ་རང་གི་ཉེས་པར་བསམ་པ། སྡུག་བསྔལ་གྱི་རྒྱུ་ལུས་བཟུང་བའི་ཉེས་དམིགས་ཡིན་པ། སྐྱེ་བ་སྔ་མར་སྡུག་བསྔལ་གྱི་རྒྱུ་ལ་སྲེད་པ་བྱས་པའི་ཉེས་དམིགས་ཡིན་པ། རང་གི་ལས་ཀྱིས་གཞན་སྡུག་བསྔལ་གྱི་རྒྱུ་ལ་སྦྱར་བ་ཡིན་པས་དེ་ལ་ཁྲོ་བར་མི་རིགས་པ། ཁྲོ་བ་ཉིད་ཕྱིན་ཅི་ལོག་ཅིང་མི་རིགས་པའོ། ས་ནི་དངོས་ཀྱི་དོན་ཨཱ། ཨཱ་གང། རང་གི་གང།

རང་གི་ལས་ཀྱིས་གཞན་གྱི་སྡུག་བསྔལ་གྱི་རྒྱུ་ལ་སྦྱར་བ་ཡིན་པས་ད་ནི་ཨེ་ལ་ཏུ་བྱ། རང་གི་ལུས་ཡིན་ན་ལུས་ཉག་ཡེ་རུ་གཅིག་བྱུང། བ་ནི་ལས་མེད་ན་གོ་སྟེ་རང་གི་ལས་ཀྱིས་རང་གི་ལས་ཀྱིས་གཞན་སྡུག་བསྔལ་གྱི་རྒྱུ་ལ་སྦྱར་བ་ཡིན་པས་དེ་ལ་ཁྲོ་བར་མི་རིགས་པ། ཁྲོ་བ་ཉིད་ཕྱིན་ཅི་ལོག་ཅིང་མི་རིགས་པའོ། ད་ནི་ཨེ་ལ་ཏུ་སྐྱེ་འགྲོ་བསྒྲལ་བར་རིགས་ཏེ། བཤམས་ནི་མ།

བདག་གིས་སྔོན་ཆད་སེམས་ཅན་ལ་འདི་འདྲ་བ་ཡི་གནོད་པ་བྱས་དེ་བས་སེམས་ཅན་འཚེ་བྱེད་པ་བདག་ལ་གནོད་པ་འདི་འབྱུང་རིགས་ཞོ་ད་ནི་ཚོ་བསམ་དགོས་དགོས་ནུ་བ་ད་དེ་ཚོ་ཆུ་འཇུག་ཨོ་ཐུགས། བདག་གིས་སྔོན་ཆད་ཚེ་སྔ་མ་ལ་སེམས་ཅན་ལ་རང་ལ་བྱུང་བ་འདི་འདྲ་མི་ཧ་གནོད་པ་བྱས་ཚར་བས་རང་ལ་བྱུང་བ་འདི་འདྲ་འདི་འདྲ་བའི་གནོད་པ་བྱས་པ་དེ་བས་ན། སེམས་ཅན་འཚེ་བར་བྱེད་པ་བདག་ལ་ད་ལྟ་འབྱུང་བའི་གནོད་པ་འདི་ལྟ་བུ་འབྱུང་རིགས་སྙམས་སུ་བསམས་ལ་བཟོད་པར་བྱའོ། དང་པོ་དེ་ཏག་ཏག་རེད། གཉིས་པ། སྡུག་བསྔལ་གྱི་རྒྱུ་ནི་ལུས་བཟུང་ལུས་རང་ལ་དག། གཉིས་པ་ནི་སྡུག་བསྔལ་གྱི་རྒྱུ་ལུས་བཟུང་བའི་ཉེས་དམིགས་ཡིན་པ་ནི། དེ་ཡི་མཚོན་དང་ངོ་ཐེ་རང་བས་ནི་དེ་ཡི་མཚོན་དང་བདག་གི་ལུས་གཉིས་ཀ་སྡུག་བསྔལ་རྒྱུ་ཡིན་ཏེ།

གང་ཞིག་ལ་ནི་ཁྲོ་བར་བྱ། ཕ་རོལ་པོ་ཞིག་ལ་ཁྲོ་བར་མི་རིགས་སོ།